གཞན་གྱི་རྙེད་པ་ལ་ཕྲག་དོག་མི་རིགས་པ་དང་རང་གི་ཡོན་ཏན་དོར་བར་མི་རིགས་པ་དང། རང་གི་སྡིག་པ་ལ་མྱ་ངན་བྱ་བར་རིགས་ཀྱི། གཞན་གྱི་དགེ་བ་ལ་ཕྲག་དོག་མི་རིགས་པའོ། དང་པོ་ལ། ས་གཞན་གྱི་རྙེད་པ་ལ་ཕྲག་དོག་མི་རིགས་པ་ནི། ས་གཞན་གྱི་རྙེད་པ་ལ་ཕྲག་དོག་མི་རིགས་པ་ནི། མི་རིགས་པ་ནི། ས་གཞན་གྱི་རྙེད་པ་ལ་ཕྲག་དོག་མི་རིགས་པ་ནི། གལ་ཏེ་དེས་དེ་ལས་རྙེད་དམ། སྦྱིན་བདག་ཁྱིམ་ན་གནས་གྱུར་པ། ཀུན་ཏུའང་དེ་ཁྱོད་ལ་མེད་ན། བྱིན་མ་བྱིན་རུང་དེས་ཅི་བྱ། གལ་ཏེ་དགྲ་དེས་གལ་ཏེ་དགྲ་དེས། སྦྱིན་བདག་དེ་ལས་ཟས་གོས་སོགས་རྙེད་དམ་འོན་ཏེ། སྦྱིན་བདག་རང་གི་ཁྱིམ་ན་གནས་པར་གྱུར་པའི་ཟས་ནོར་ཡིན་ཡང་རུང། གནས་སྐབས་ཀུན་ཏུའང་དེ་ཁྱོད་ལ། མེད་པར་འདྲ་ན། དགྲ་ལ་བྱིན་ནམ་མ་བྱིན་ཡང་རུང། ཕྲག་དོག་དེས། ཅི་བྱ་མི་རིགས་སོ། གལ་ཏེ་དགྲ་དེས་སྦྱིན་བདག། དགྲ་དེས། སྦྱིན་བདག་དེ་ལས་ཟས་གོས་རྙེད་པ་དགྲ་དེ་ལ། སྦྱིན་བདག་དེ་ལས་ཟས་གོས་རྙེད་པ་ཡིན་ནའང་མི་འདུག། འོན་ཏེ་སྦྱིན་བདག་རང་གི་ཁྱིམ་ན་གནས་པར་གྱུར་པའི་རྫས་ནོར་ཡིན་ན་ཡང་མི་འདུག། གནས་སྐབས་ཀུན་ཏུའང་དེ་ཁྱོད་ལ། གནས་སྐབས་ཀུན་ཏུའང་དེ་ཁྱོད་ལ་མེད་པར་འདྲ་ན། དེ་འདྲའི་ཟས་གོས་ཁྱིམ་གྱི་ནང་ན་ཡོད་མེད་པས། དགྲ་དེ་ལ་ཐོབ་པའི་ཟས་གོས་ལ་སོགས་པ་དེ་འདྲ་ཡིན་ན་ཡང་ཁྱོད་ལ་མེད་པར་འདྲ་ན། དགྲ་ལ་བྱིན་ནམ་མ་བྱིན་ཡང་རུང། དེ་ལ། ཕྲག་དོག་བྱ་མི་རིགས་སྟེ་ཕྲག་དོག་བྱེད་ན་ཕན་ཐོགས་གང་ཡོད་པ་སྟེ་རང་ལ་ཡུམ་ཡེ་ནས་མོ་བ་སྟེ། རང་ལ་ནི་མོ་ཉིད་ཀྱི་སྒྲ་འདྲ་བས་དེ་འདྲ། དེ་དགྲ་ལ་སྦྱིན་བདག་གིས་དེ་སྤྲད་པ་ལ་ཕྲག་དོག་བྱེད་མཁན་མི་འདུག་པས་ཕྲག་དོག་བྱེད་པ་དེ་མི་རིགས། ཕྲག་དོག་བྱེད་པ་དེ་མི་རིགས། ཕྲག་དོག་བྱེད་པ་མི་རིགས་སོ། གཉིས་པ། རང་གི་ཡོན་ཏན་དོར་བར་མི་རིགས་པ་ནི། བསོད་ནམས་དང་ནི་དད་པའམ་རང་གི་ཡོན་ཏན་ཅིའི་ཕྱིར་འདོར། རྙེད་པར་གྱུར་པ་རྙེད་པར་གྱུར་པ་མི་འཛིན་ལ། གང་གིས་ཁྲོ་བར་མི་བྱེད་སྨྲོས། གཞན་གྱི་རྙེད་པ་ལ་ཁོང་ཁྲོ་ཞིང། རང་གི་གཞན་གྱི་རྙེད་པ་ལ་ཁོང་ཁྲོ་ཞིང། རང་ཉིད་རྙེད་པ་འདོད་ན། རྙེད་པ་འབྱུང་བའི་རྒྱུ་བསོད་ནམས་དང་ནི་རྙེད་པ་འབྱུང་བའི་རྒྱུ་བསོད་ནམས་དང་ནི། ཁྱིམ་བདག་བསོད་ནམས་དང་ནི། ཁྱིམ་བདག་དད་པའི་སྤྱོད་པའམ། ཚུལ་ཁྲིམས་དང་ཐོས་པ་སོགས་རང་གི་ཡོན་ཏན་ཡིན་པས། རང་གི་ཡོན་ཏན་ཡིན་པས་ཁོང་ཁྲོས་དེ་དག་ཅིའི་ཕྱིར་འདོར། རྙེད་པ་ཐོབ་པར་གྱུར་པའི་རྒྱུ་མི་འཛིན་པར་རྙེད་པ་ཐོབ་པར་གྱུར་པའི་རྒྱུ་མི་འཛིན་པར་འཇོམས་པ། རང་ཉིད་ལ་རྒྱུ་མཚན་གང་གིས་ཁྲོ་བ། རང་ཉིད་ལ་རྒྱུ་མཚན་གང་གིས་ཁྲོ་བ་མི་བྱེད་པ་སྨྲོས་ཤིག། ཁྲོ་ན་རང་ཉིད་ལ་ཡང་ཁྲོ་བ་རིགས་སོ། བསོད་ནམས་དང་ནི་དད་པའམ་རང་གི་ཡོན་ཏན་ཅིའི་ཕྱིར་འདོར། རྙེད་པར་གྱུར་པ་མི་འཛིན་ལ། གང་གིས་ཁྲོ་བར་མི་བྱེད་སྨྲོས། གཞན་གྱི་རྙེད་པ་ལ། གཞན་གྱི་རྙེད་པ་ལ་ཁོང་ཁྲོ་ཞིང། རང་གིས་རྙེད་པ་འདོད་ན། རྙེད་པར་གྱུར་བའི་རྒྱུ་བསོད་ནམས་དང་ནི་རྙེད་པ་འདོད་ན་རྙེད་པར་གྱུར་བའི་རྒྱུ་བསོད་ནམས་དང་ནི་རྒྱུ་བསོད་ནམས་དང་ནི། ཁྱིམ་བདག་དེ་བསོད་ནམས་དང་ནི། ཁྱིམ་བདག་དད་པའི་རུ་པའམ་ཁྱིམ་བདག་དད་པའི་སྤྱོད་པའམ་ཁྱིམ་བདག་དད་པའི་སྤྱོད་པའམ། ཚུལ་ཁྲིམས་དང་ཐོས་པ་ལ་སོགས་པའི་རང་གི་ཡོན་ཏན་ཡིན་པས་ཁོང་ཁྲོས་དེ་དག་ཅིའི་ཕྱིར་འདོར། རྙེད་པ་ཐོབ་པར་གྱུར་པའི་རྒྱུ་མི་འཛིན་པར་འཇོམས་པ་རང་ཉིད་ལ་རྒྱུ་མཚན་གང་གིས་ཁྲོ་བ་མི་བྱེད་པ་སྨྲོས་ཤིག་ཁྲོ་ན་རང་ཉིད་ལ་ཡང་ཁྲོ་བར་རིགས་སོ། བདག་ནི་གང་ཟག་སོ་གཉིས་པ། གཞན་གྱི་རྙེད་པ་ལ་ཁོང་ཁྲོ་ཞིང་རང་གི་རྙེད་པ་འདོད་པ་ན་རྙེད་པ་འབྱུང་བའི་རྒྱུ་བསོད་ནམས་དང་ནི་ཁྱིམ་པ། བསོད་ནམས་དང་ནི་སྦྱིན་བདག་དད་པའི་སྤྱོད་པའམ། ཚུལ་ཁྲིམས་དང་ཐོས་པ་སོགས། ཚུལ་ཁྲིམས་དང་ཐོས་པ་སོགས་ཚུལ་ཁྲིམས་དང་ཐོས་པ་སོགས་རང་གི་ཡོན་ཏན་ཆེ། རྙེད་པ་འབྱུང་བའི་རྒྱུ་བསོད་ནམས་ཁྱིམ་བདག་གི་དད་པའི་སྤྱོད་པ། རང་གི་ཡོན་ཏན་ཡིན་པས་ཁོང་ཁྲོས་དེ་དག་ཅིའི་ཕྱིར་འདོར། རྙེད་པ་ཐོབ་པར་གྱུར་པའི་རྒྱུ། མི་འཛིན་པར་འཇོམས་པ། རང་ཉིད་ལ་ཡང་རྒྱུ་མཚན་གང་གིས་ཁྲོ་བར་མི་བྱེད་དེ། ཁྲོ་བར། རང་ཉིད་ལ་རྒྱུ་མཚན་གང་གིས་ཁྲོ་བ་མི་བྱེད་པ། ཁྲོ་བར་མི་བྱེད་པ་སྨྲོས་ཤིག་ཁྲོ་ན་རང་ཉིད་ལ་ཡང། གཞན་ལ་རྙེད་པ་འབྱུང་བ་དེ་ལ་ཁྱོད་རང་གིས་ཁྲོ་བར་བྱེད་ན་རང་གིས་རྙེད་པ་འབྱུང་བ་དེ་ལ་ཡང། རང་གིས་རྒྱུ་མཚན་གང་གིས་བྱེད་ན་ཁྲོ་བར་མི་བྱེད་པ། རྙེད་པར་གྱུར་པ་མི་འཛིན་པ། རྙེད་པ་ཐོབ་པར་གྱུར་པའི་རྒྱུ་མི་འཛིན་པ་འཇོམས་པ་རང་ཉིད་ལ་ཡང་རྒྱུ་མཚན་གང་གིས་ཁྲོ་བ་མི་བྱེད་པ་སྨྲོས་ཤིག་ཁྲོ་ན་རང་ཉིད་ལ་ཡང་ཁྲོ་དགོས་སོ་རྙེད་པ་ཐོབ་ན་འདྲ་འདྲ་གཞན་གྱི་རྙེད་པ་ཐོབ་པ་ལ་ཁྲོ་བར་རིགས་ན་རང་གི་རྙེད་པ་ཐོབ་པའི་རྒྱུ་བསོད་ནམས་དང་དེ་ནི་དད་པ་དང་ཚུལ་ཁྲིམས་དང་ཐོས་པ་ལ་སོགས་པའི་རང་གི་ཡོན་ཏན་ཡང་ཡིན་པས་ཁོང་ཁྲོས་དེ་དག་ཅིའི་ཕྱིར་མི་འདོར། དེ་ཡང། དེ་ལ་ཡང་ཁྲོ་དགོས་ཟེར་བཞིན་ནོ། དེ་ལ་ཡང། ཁྲོ་ན་རང་ཉིད་ལ་ཡང་ཁྲོ་བར་རིགས་སོ། ས་ནི་ཡེ་ལྕགས་གོ་བཀག་པ་བཞིན་ནོ། ཁྲོ་ན་རང་ཉིད་ལ་ཡང་ཁྲོ་བར་རིགས་སོ། གསུམ་པ། རང་གི་སྡིག་པ། རང་གི་སྡིག་པ་ལ་མྱ་ངན་བྱ་བར་རིགས་ཀྱི་གཞན་གྱི་དགེ་བ་ལ་ཕྲག་དོག་མི་རིགས་པ་ནི། རང་གི་སྡིག་པ་ལ་མྱ་ངན་བྱའོ། ཁྱོད་ནི་རང་གིས་སྡིག་བྱས་ལ་མྱ་ངན་མེད་པར་མ་ཟད་ཀྱི། བསོད་ནམས་བྱས་པ་གཞན་དག་དང་ལྷན་ཅིག་འགྲན་པར་བྱེད་འདོད་དམ། ཁྱོད་ནི་རྙེད་པ་མི་ཐོབ་པའི་རྒྱུ་བསམ། ཁྱོད་ནི་རྙེད་པ་མི་ཐོབ་པའི་རྒྱུ། སྔོན་རང་གིས་སྡིག་པ་བྱས་པ་ལ་མྱ་ངན་མེད་པར་མ་ཟད་ཀྱི། སྔོན་བསོད་ནམས་བྱས་པ་གཞན་དག་དང་ལྷན་ཅིག་འགྲན་ཅིང་མི་བཟོད་པར་ཕྲག་དོག་བྱེད་འདོད་དམ་བྱས་པ་དེ་མི་རིགས་སོ། ད་ནི་རང་གིས་ཁྱོད་ནི་རང་གིས་སྡིག་བྱས་ལ་མྱ་ངན་མེད་པར་མ་ཟད། ཁྱོད་ནི་རྙེད་པ་མི་ཐོབ་པའི་རྒྱུ་སྔོན་རང་གིས་སྡིག་པ་བྱས་པ་ལ་མྱ་ངན་མེད་པར་མ་ཟད་ཀྱི། སྔོན་བསོད་ནམས་བྱས་པ་གཞན་དག་དང་ལྷན་ཅིག་འགྲན་ཅིང་གཞན་དག་ལ་རྙེད་པ་བྱས་པ་དེ་ནི་ཁོས་སྔོན་གྱི་བསོད་ནམས་བྱས་པ་དང་ལྷན་ཅིག་འགྲན་ཅིང་མི་བཟོད་པར་ཕྲག་དོག་བྱེད་འདོད་པ་དེ་ཕྲག་དོག་བྱེད་འདོད་དམ་བྱས་པ་དེ་མི་རིགས།

མི་བཟོད་པ་མི་རིགས་པ་དང། དགྲ་ལ་གནོད་པ་བྱུང་བའི་གེགས་བྱེད་པ་ལ་མི་བཟོད་པ་མི་རིགས་པ་དང། རང་དང་རང་གི་ཕྱོགས་ལ་ཕན་པའི་གེགས་བྱེད་པ་ལ་མི་བཟོད་པ་མི་རིགས་པའོ། ས་བཅད་གཉིས།

དེ་བ། ད་ནི་གསུམ་པ་ནི་བ། འདོད་པའི་གེགས་བྱེད་པ་ལ་ཁྲོ་བ་དགག་པ་ལ་གཉིས། དགྲ་ལ་གནོད་པ་འབྱུང་བའི་གེགས་བྱེད་པ་ལ་མི་བཟོད་པ། མི་རིགས་པ་དང་རང་དང་རང་གི་ཕྱོགས་ལ་ཕན་པའི་གེགས་བྱེད་པ་ལ། ཕན་པའི་གེགས་བྱེད་པ་ལ་མི་བཟོད་པ་མི་རིགས་པའོ། དང་པོ། དགྲ་ལ་གནོད་པ་བྱུང་བའི་གེགས་བྱེད་པ་ལ་མི་བཟོད་པ་མི་རིགས་པ་དེ་ལ་གསུམ། ཡང་དགྲ་ལ། ཨོ་ལ་དགྲ་ལ་གནོད་པ་བྱུང་བའི་དགྲ་ལ་གནོད་པ་བྱུང་བའི་གེགས་བྱེད་པ་ལ་གནོད་པ་བྱུང་བའི་གེགས་བྱེད་པ་ལ་མི་བཟོད་པ་མི་རིགས་པ། དགྲ་ལ་གནོད་པ་འབྱུང་བའི་གེགས་བྱེད་པ་ལ་གནོད་པ་འབྱུང་བའི་གེགས་བྱེད་པ་ལ་མི་བཟོད་པ་མི་རིགས་པ།

དེ་ལ་མི་གནོད་པ་དང་རང་ལ་གནོད་པའོ། དང་པོ་ནི་དགྲ་མི་དགའ་བས་རང་ལ་མི་ཕན་པ་ནི། གལ་ཏེ་དགྲ་ལ་གནོད་པ་བྱུང་བ་ན་དགྲ་ལ་གནོད་པ་བྱུང་བ་ན་དགའ་ཞིང། དགྲ་ལ་གནོད་པ་བྱུང་བ་ན་དགྲ་ལ་གནོད་པ་བྱུང་བ་ན་དགའ་ཞིང།

དགྲ་ལ་གནོད་སེམས་བསྐྱེད་པས་དགྲ་ལ་གནོད་སེམས་བསྐྱེད་པས་དེ་ལ་མི་གནོད་པ་རང་ལ་གནོད་པ། དང་པོ་ནི་དགྲ་མི་དགའ་བས་རང་ལ་མི་ཕན་པ་ནི་དགྲ་མི་དགའ་བས་རང་ལ་མི་ཕན་པ་ནི། གལ་ཏེ་དགྲ་ལ་གནོད་པ་བྱུང་ན་དགའ་ཞིང་དེའི་གེགས་བྱེད་པ་ལ་ཁྲོའོ་ཞེ་ན། དགྲ་ལ་གནོད་པ་བྱུང་ན་དགའ་ཞིང་དགྲ་ལ་གནོད་པ་བྱུང་ན།

དགའ་བར་བྱར་ཅི་ཞིག་ཡོད་དེ། དགའ་སྤྲོ་བྱས་ནས་ཁྱོད་ལ་ཕན་པ་མེད་ཅིང་ཕན་པ་ཕན་པ་མེད་པར་མ་ཟད་ཁྱོད་རང་ལ་གནོད་པའི་ཕྱིར། ཁྱོད་རང་གི་དགྲ་ལ་མི་དགའ་བ་དེ་དགྲ་ལ་མི་དགའ་བ་བྱུང་བ་དེ་ཁྱོད་རང་བསལ་དགོས་པ། ཁྱོད་རང་བྱང་ཆུབ་སེམས་དཔའ་དགྲ་ལ་མི་དགའ་བ་བྱུང་བ་དེ་ཁྱོད་རང་བསལ་དགོས་པས། དེ་ནི་དགྲ་ལ་མི་དགའ་བ་བྱུང་བ་དེ་ལ་ཁྱོད་དགའ་སྤྲོ་བྱས་ནས་ཁྱོད་ལ་ཕན་ཡོན་ཡོད་མ་ཡོད་པའི